གོང་ས་མཆོག་གིས་ཉི་ཧོང་སྲིད་བློན་མཆོག་ལ་ས་འགུལ་གྱི་གོད་ཆག་ཕོག་པར་གདུང་སེམས་མཉམ་སྐྱེད་ཀྱི་གསུང་འཕྲིན་སྩལ་བ་དེ་གྲོས་ཚོགས་ཀྱི་འཐུས་མི་བརྒྱུད་ཕུལ་འདུག། བཙན་བྱོལ་ནང་ད་ལྟ་སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་ལས་ཐབས་གཞན་མེད་པའི་སྐོར་སྲིད་སྐྱོང་མཆོག་གིས་སམ་བྷོ་ཊའི་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ལྷན་ཚོགས་སྟེང་གསུངས་ཡོད་པ། ཏི་མོ་ཧྥི་ཤེར་ཚན་རྩལ་ཁང་གི་ཡོ་ཆས་རྒྱ་ནག་ལ་འཚོང་རྒྱུར་མཚམས་འཇོག་བྱས་པར་ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བསྔགས་བརྗོད་གནང་བ། རྣམ་པ་ཚོ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་བརྙན་འཕྲིན་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཕྱི་ཟླ་དང་པོའི་ཚེས་དགུ་རེས་གཟའ་མིག་དམར་ང་ལྕགས་མོ་མཚོ་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་སྲིད་བློན་མཆོག་ལ་གནང་བའི་གསུང་འཕྲིན་དེ་བཞིན་གྲོས་ཚོགས་ཀྱི་འཐུས་མི་བརྒྱུད་ཕུལ་འདུག་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང། ཉི་ཧོང་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས་ཉེ་སྔོན་ཉི་ཧོང་ནང་ས་འགུལ་གྱི་གོད་ཆག་ཁྲོད་གནོད་སྐྱོན་ཕོག་པ་རྣམས་ལ་གདུང་སེམས་མཉམ་བསྐྱེད་ཆེད་མཆོད་འབུལ་སྨོན་ལམ་གསུང་འདོན་ཞིག་ཟླ་བ་འདིའི་ཚེས་དྲུག་ཉིན་བཀོད་སྒྲིག་གནང་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་སྲིད་བློན་མཆོག་ལ་གནང་བའི་གསུང་འཕྲིན་དེ་བཞིན་གྲོས་ཚོགས་ཀྱི་འཐུས་མི་བརྒྱུད་ཕུལ་ཡོད་པ་རེད།

ཉི་ཧོང་གི་རྒྱལ་ས་ཐེའུ་ཁེ་ཨོ་བོད་ཁང་ནང་མཆོད་འབུལ་བསྔོ་སྨོན་གསུང་འདོན་གྱི་འདུ་འཛོམས་དེ་གོ་སྒྲིག་གནང་བ་ཞིག་དང། སྐབས་དེར་ཉི་ཧོང་སྐུ་ཚབ་དོན་གཅོད་ཨ་ཅརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་རང་བྱུང་གི་གོད་ཆག་ཁྲོད་རྐྱེན་འདས་ཕྱིན་པ་རྣམས་ལ་དང། གནོད་སྐྱོན་ཕོག་མཁན་རྣམས་ལ་བོད་ཕྱི་ནང་གཉིས་ཀྱི་བོད་མི་ཡོངས་ཀྱི་ཚབ་བྱས་ནས་མྱ་ངན་གུས་འདུད་དང་གདུང་སེམས་མཉམ་སྐྱེད་ཞུས་པ་མ་ཟད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དགེ་འདུན་འདུས་མང་དང་ལྷན་དུ་ཉི་ཧོང་ནང་ས་འགུལ་གྱི་གནོད་སྐྱོན་ཁྲོད་གནོད་སྐྱོན་ཕོག་པ་ཡོངས་ལ་སྨོན་ལམ་རྒྱ་ཆེན་མཛད་པའི་སྐོར་གསུངས་བ་དང་འབྲེལ་ནས་མགོན་པོ་གང་ཉིད་ཀྱིས་ཉི་ཧོང་སྲིད་བློན་མཆོག་ལ་ཐུགས་གསོའི་གསུང་འཕྲིན་ཞིག་སྩལ་པ་དེ་སྒྲོག་སྦྱང་གནང་ཡོད་པ་རེད། སྐབས་དེར་ཉི་ཧོང་གི་ཚོགས་བཅར་བ་རྣམས་ཀྱིས་ཉི་ཧོང་སྐུ་ཚབ་དོན་གཅོད་ཁང་དང་བོད་མི་རྣམས་ཀྱིས་ཉི་ཧོང་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་མཆོད་འབུལ་སྨོན་ལམ་གསུང་འདོན་བཀོད་སྒྲིག་གནང་བར་ཐུགས་རྗེ་ཆེ་ཞུ་བ་སྤྱི་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ས་འགུལ་གྱི་གོད་ཆག་ཕོག་པ་རྣམས་ལ་ཐུགས་སྨོན་སྐྱབས་འཇུག་མཛད་པར་ཁོང་རྣམས་དགའ་ཚོར་ཆེན་པོ་བྱུང་བ་མ་ཟད་སེམས་འགུལ་ཆེན་པོ་ཐེབས་ནས་བཀའ་དྲིན་རྗེས་དྲན་བྱས་འདུག། ང་ཚོ་ད་ལྟ་སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མི་འགྲོ་རང་འགྲོ་དང་དེ་མ་གཏོགས་ཐབས་གཞན་མེད་པའི་སྐོར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སམ་བྷོ་ཊའི་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ལྷན་ཚོགས་སྟེང་གསུངས་ཡོད་པ་རེད།

ད་ལྟའི་སྤྱི་ཚོགས་འགྱུར་འགྲོས་ལ་དཔག་པ་གི་སློབ་གྲྭ་ཕྲུ་གུའི་གྲངས་ཇེ་ཉུང་དུ་འགྲོ་བཞིན་པ་ཚང་མས་མངོན་གསལ་གཟིགས་བསྡད་ཡོད་པས། གནས་སྟངས་དེ་ལ་དཔག་པའི་མ་འོངས་བྱེད་ཕྱོགས་ཀྱི་རྩ་འཛིན་ལམ་སྟོན་ཁག་གསར་འཛུགས་ངེས་པར་བཟོ་དགོས་པ་དང། ང་ཚོས་ད་ལྟ་སློབ་གྲྭ་ཁག་ཟླ་སྒྲིལ་གྱི་ལམ་ཁ་དེར་མ་འགྲོ་རང་འགྲོ་བསྡད་དེ་མ་གཏོགས་ཐབས་གཞན་མེད་པ་གི་སྐོར་གསུང་བཤད་གནང་གི་འདུག། ད་སློབ་གྲྭ་ཟླ་སྒྲིལ་བྱེད་ཡག་གི་ལམ་ཁ་དེ་ལ་ང་ཚོ་མ་འགྲོ་རང་འགྲོ་རེད་མ་གཏོགས་ཅིག་དེ་ང་ཚོ་ཐབས་ཡོད་མ་རེད་དེ་ང་ཚོས་ལས་ཀ་ཤོར་གི་འདུག་དེ་ལ་ཡང་སྐད་ཆ་མ་རེད་ལས་ཀ་ཤོར་གི་ཡོད་པ་ཡིན་ནས་ལས་ཀ་མ་ཤོར་གི་སྔོན་ལ་ཡང་ང་ཚོ་གཅིག་བང་སྒྲིག་པོ་བྱས་ནས་དགེ་རྒན་ཚོ་ཡིན་ནས་རེད་ལས་བྱེད་ཡིན་ནས་རེད་སུ་ཡིན་ནས་ཕར་ལས་ཀ་གཞན་པ་སྤྲད་ཡ་ཡོད་ན་སྤྲད་སྤྲད་ཡ་མེད་པ་ཡིན་ནས་ང་ཚོ་ཁུངས་གཅིག་ག་ཚུགས་ལ་འཚམ་པོ་བྱེད་བྱེད་དེ་དགེ་རྒན་དེ་ལ་གཅིག་མ་འོངས་པར་ཕན་ཐོགས་ཡོད་པའི་འགྲོ་སྟངས་འདྲ་པོ་ཞིག་བཟོས་བྱས་ང་ཚོ་གཅིག་བྱས་བསམ་བློ་བཏང་བ་རེད་མ་གཏོགས་ཡང་འགྱུར་བ་གཅིག་གཏང་གི་རེད་ལབ་ན་ལམ་སང་སེམས་ཁྲལ་ཞེ་པོ་བྱེད་དགོས་པ་དེ་ནི་གནས་སྟངས་དེ་འདྲ་མ་རེད།
སམ་བྷོ་ཊ་བོད་སློབ་ཚོགས་ཁག་གི་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་ནས་ང་ཚོའི་སློབ་གྲྭ་ཁག་ཏུ་ཤེས་ཡོན་སྤྲོད་ཕྱོགས་ཀྱི་ཆ་ནས་དེང་དུས་ཀྱི་ཡར་རྒྱས་དང་ལྷན་གོམ་པ་མཉམ་སྤོ་བྱེད་ཐུབ་པ་དང། སྲོལ་རྒྱུན་གྱི་ཆ་ནས་ཀྱང་ང་ཚོ་བོད་ཀྱི་སྐད་དང་ཡི་གེ་རིག་གཞུང་བཅས་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ང་ཚོས་དེ་སྔ་ལས་ལྷག་པ་གི་ཤུགས་སྣོན་བྱས་བསྡད་ཡོད་པ་དང། སློབ་གྲྭ་ཁག་ནང་ཛ་དྲག་ཅིག་ནི་སློབ་ཕྲུག་གི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག།
སློབ་མའི་གྲངས་འབོར་དེ་ད་ལྟའི་ང་ཚོའི་བོད་པའི་སྤྱི་ཚོགས་ཀྱི་ཨ་ནི་ཅིག་དཀའ་ངལ། གཅིག་མཚུངས་རེད་ང་ཚོའི་སློབ་ཕྲུག་ཨ་ནི་གྲངས་འབོར་དེ་ད་ལོ་རེ་ལོ་རེ་ཉུང་རུ་ཉུང་རུ་འགྲོ་དུས་སྒང་ལ་ང་ཚོའི་སློབ་གྲྭ་ཁག་སློབ་གྲྭ་ཁ་ཤས་ཅིག་ཟླ་སྒྲིལ་བྱེད་དགོས་སློབ་གྲྭ་ཁ་ཤས་ཡང་སྒོ་བརྒྱབ་དགོས་སློབ་གྲྭ་ཁ་ཤས་ཡང་ཅིག་འཛིན་གྲྭ་མར་ཕབ་དགོས་པའི་གནས་སྟངས་དེ་ང་ཚོ་ཅིག་ད་དཀའ་ངལ་ཁག་ཤོས་འགྲོ་གི་རེད་ཞག་ལོང། ཚོགས་ཞུགས་པ་སམ་བྷོ་ཊ་ཅོན་ཏ་ར་སློབ་གྲྭ་གི་འགན་འཛིན་ཉི་མ་ལྷ་མོ་ལགས་ནས་ཁ་རྩ་དགོས་གཏུག་གི་སྤྱི་ཚོགས་ཀྱི་འགྱུར་བ་གི་དཀའ་ངལ་ཆེ་ཤོས་ཞིག་ནི། སློབ་གྲྭ་ཁག་ནང་ཕྲུ་གུའི་ཤེས་སྤྱོད་ཀྱི་ཆ་ནས་དཀའ་ངལ་ཞིག་ཆགས་བསྡད་ཡོད་པ་དང། སྔར་འཛིན་གྲྭའི་ནང་སློབ་ཕྲུག་སུམ་ཅུ་བཞི་བཅུ་ཡོད་པ་ལས་ཀྱང་དེང་སང་གི་སློབ་ཕྲུག་ལྔ་དྲུག་ལ་སློབ་ཁྲིད་བྱ་རྒྱུ་དཀའ་ངལ་ཆེ་བ་གི་ཉམས་མྱོང་བྱུང་བ་འགྲེལ་བརྗོད་གནང་གི་འདུག། སློབ་ཕྲུག་ཉུང་ཉུང་ཡོད་པ་ཡིན་ན་ཡང་ཨ་ནི་ཅིག་གིས་སྔར་འཛིན་གྲྭ་གཅིག་གི་ནང་ལ་སྤུ་གུ་སུམ་ཅུ་བཞི་བཅུ་ཡོད་པའི་གི་སློབ་ཁྲིད་བྱས་པ་དང་མི་འདྲ་བར་དེང་སང་སྤུ་གུ་སྐར་ལྔ་དྲུག་ཅིག་ཡོད་པ་ཡིན་ནའི་དེ་ལ་དཀའ་ངལ་ཆེ་འདྲ་བོ་དེ་འདྲའི་གི་ཚོར་བ་འདྲ་བོ་ད་ཅིག་ལོ་མང་པོ་ཅིག་སློབ་ཁྲིད་ཀྱི་ད་ད་ད། ཅིག་སློབ་གྲྭའི་ནང་ལོགས་ལ་ལས་ཀ་བྱེད་བའི་གི་ད་ཉམས་མྱོང་ལ་བལྟས་པའི་གི་ཐོག་ནས་དེ་འདྲའི་ཅིག་ཞུས་ན་མི་འགྲིག་མ་འགྲིག་པ་མི་འདུག་ཅིག་འདི་བསམ་གྱི་འདུག་བྱས་ཙང་ད་འདི་ཚོའི་ཐད་ལ་ཨ་ནི་ཕལ་ཆེར་ད་ང་རང་ཚོ་ཕ་མ་གཅིག་པོར་ཞུས་ནས་འགྲིག་གི་མ་རེད་ཅིག་ང་སྤྱི་ཚོགས་ཁྱོན་ཡོངས་ཀྱི་ཅིག་བསམ་བློ་འཁྱེར་ཕྱོགས་འདྲ་བོ་དེ་ཚོ་ལ་ཅིག་མ་འོངས་པ་ལ་ང་ཚོ་ཚང་མའི་གི་ངོས་ནས་ཅིག་འགྱུར་བ་གཏང་དགོས་ཅིག། སྦེལ་ཀོབ་སམ་བྷོ་ཊ་སློབ་གྲྭ་གི་ཚོགས་ཞུགས་པ་ཟླ་བ་བཀྲ་ཤིས་ལགས་ནས། ཚོགས་འདུ་འདིའི་སྟེང་སྔོན་མའི་གྲོས་ཆོད་ཁག་ལ་བསྐྱར་ཞིབ་དང་ཤེས་ཡོན་དང་འབྲེལ་བ་གི་བྱེད་སྒོ་ཁག་ཚགས་ཚུད་ཡར་རྒྱས་གཏོང་ཕྱོགས་སོགས་གོ་བསྡུར་ཞིག་གནང་ཐུབ་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
ཤེས་ཡོན་དང་འབྲེལ་བའི་གི་བྱེད་སྒོ་མང་པོ་བྱེད་ཡོད་རེད། དགེ་རྒན་ཆེད་ལས་ཡར་རྒྱས་ལ་སོགས་པ་འདི་གའི་འདི་གའི་དེ་ཚགས་ཚུད་པོ་དང་ཡར་རྒྱས་གང་འདྲས་གཏང་དགོས་འདུག་དེ་གཅིག་བྱས། འདི་ག་ལ་ཡང་འདི་དང་འབྲེལ་བའི་གི་ང་ཚོ་འགལ་རྐྱེན་མང་པོ་བྱུང་གི་ཡོད་རེད། ད་ག་ནང་བཞིན་གི་འགན་འཛིན་ཆ་ཚང་གི་སོ་སོའི་གི་གསར་གཏོད་ཀྱི་ཕྱག་ལས་ག་རེ་གནང་གི་ཡོད་པ་དང། ཡང་འགལ་རྐྱེན་ག་རེ་ག་རེ་འཕྲད་ཀྱི་འདུག་འདི་གི་ཚང་མ་ཆེན་མོ་སེ་རེ་འདའི་གོ་བསྡུར་ཞུས་པ་རེད་གསུང་བཤད་གནང་བ་རེད། སམ་བྷོ་ཊ་བོད་སློབ་ཚོགས་པ་གི་ཁྱབ་ཁོངས་སློབ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ནི་ལོ་རེའི་ནང་ཐེངས་མ་རེ་ཚོགས་བཞིན་པ་དང་ད་ལན་གྱི་ཚོགས་འདུའི་སྟེང་ས་གནས་ཁག་སུམ་ཅུ་སོ་བཞི་ནས་དགེ་ཆེ་དང་སློབ་སྤྱི་སོགས་འགན་འཛིན་སུམ་ཅུ་ཐམ་པས་མཉམ་ཞུགས་གནང་ཡོད་ཅིང། ལྷན་ཚོགས་སུ་གྲོས་ཆོད་དོན་ཚན་དྲུག་བཞག་པ་གི་ནང། དུས་ཚོད་མང་ཤོས་གྲོས་ཆོད་དོན་ཚན་གཉིས་པ་གི་སྟེང་བཏང་བ་གི་ནང་དོན་ནི། སློབ་གྲྭ་སོ་སོའི་ཤེས་ཡོན་ཡར་རྒྱས་གཏང་ཐབས་སུ་གསར་གཏོད་ཀྱི་རྣམ་པ་འདྲ་མིན་ཡོང་བ་སོགས་འགན་འཛིན་ཚང་མར་བློ་སྐྱེད་དང་མིག་དཔེ་སྟོན་འཆར་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་དང་བརྙན་པར་ཕྱོགས་བསྒྲིགས་གནང་མཁན་འོད་ཟེར་གཉིས་ཀ་ཡིན། བོད་ནང་སློབ་གྲྭའི་གུང་སེང་དང་བསྟུན་རྒྱ་ནག་གཞུང་གིས་སློབ་ཕྲུག་ཚོར་ཁྱིམ་དུ་ཟབ་སྦྱོང་རིགས་སྤྲོད་ཀྱི་ཡོད་མེད་ཐད་ལྟ་རྟོག་བྱེད་བཞིན་པ་རེད། ད་ལོ་སྤྱི་ཟླ་དང་པོའི་ནང་རྒྱ་ནག་རྒྱལ་ཡོངས་ཀྱི་སློབ་གྲྭ་ཁག་དགུན་ཁའི་གུང་སེང་གི་སྐབས་ཡིན་ཞིང་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་སློབ་མའི་གུང་སེང་རིང་ཟབ་སྦྱོང་གང་བྱུང་གཉེར་མི་ཆོག་པའི་ཁྲིམས་བཟོས་ཡོད་པ་བཞིན་ད་ལོ་ཡང་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་གི་ཁྲིམས་དེ་ལག་བསྟར་གྱིས་བོད་ཀྱི་རྒྱལ་ས་ལྷ་ས་དང་བླ་བྲང་ཡུལ་ཤུལ་སོགས་སུ་ད་ལོའི་དགུན་ཁའི་གུང་སེང་རིང་རྒྱ་ནག་གཞུང་གི་ཆོག་མཆན་མེད་པར་སློབ་ཕྲུག་ཚོར་ཚོགས་སྒེར་སུ་རུང་གིས་ཟབ་སྦྱོང་དེ་རིགས་སྤྲད་ཆོག་གི་མེད་པ་མ་ཟད་བོད་ཀྱི་དགོན་སྡེ་གྲྭ་ཚང་ཁག་གིས་སློབ་མར་ཟབ་སྦྱོང་སྤྲོད་རྒྱུར་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་བོད་ནང་གི་འབྲེལ་ཡོད་ཁག་ཅིག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་བོད་ཀྱི་རྒྱལ་ས་ལྷ་ས་རུ་དགུན་ཁའི་གུང་སེང་གི་སྐབས་དང་བསྟུན་ནས་རྒྱ་ནག་གཞུང་གི་ངོས་ནས་ཟབ་སྦྱོང་སྤྲོད་ས་བཀོད་སྒྲིག་གཏན་འབེབས་ལས་སློབ་ཕྲུག་གི་ཕ་མ་དང་ནང་མིའི་འདོད་མོས་ལྟར་ཟབ་སྦྱོང་གང་བྱུང་གཉེར་མི་ཆོག་པ་མ་ཟད་གཞུང་གི་ཆོག་མཆན་སྤྲད་ཡོད་པའི་ཟབ་སྦྱོང་སྤྲད་ས་ཁག་ལས་དགོན་སྡེའི་གྲྭ་ཚང་ཁག་གཙོ་བྱས་པའི་རྒྱ་ནག་གཞུང་གི་ཆབ་སྲིད་དང་འགལ་བའི་མི་སྣ་ཚོ་ཟབ་སྦྱོང་ནང་ཞུགས་པར་དོ་དམ་ནན་མོ་བྱེད་ཀྱི་ཡོད་པ་བརྗོད་བྱུང། ཡང་འབྲེལ་ཡོད་གཞན་ཞིག་ནས་ཡུལ་ཤུལ་སོགས་སུ་སློབ་ཕྲུག་གི་གུང་སེང་སྐབས་སུ་རྒྱ་ནག་གཞུང་འབྲེལ་མི་སྣ་མཚམས་ལན་རེར་ཁྱིམ་ཚང་རེ་རེར་ཡོང་སྟེ་སློབ་ཕྲུག་ལ་ཁྱིམ་དུ་ཟབ་སྦྱོང་དང་ལས་ཀ་སོགས་ག་རེ་གཉེར་གི་འཇུག་གི་ཡོད་མེད་ཐད་ལྟ་རྟོག་བྱེད་མཁན་བྱུང་གི་ཡོད་པའི་སྐོར་འགྲེལ་བརྗོད་བྱས་སོང། བོད་ལ་ཟུར་དུ་དངུལ་སྒོར་ཡོད་པ་དེས་ལོ་རྒྱུས་ཐོག་བོད་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ་གསལ་པོ་མཚོན་གྱི་ཡོད་པ་རེད་ཅེས་བོད་དངུལ་འགྲེམས་སྟོན་གྱི་སར་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་གི་འདུག་གཞུག་ནས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ལགས་ནས་འདིའི་སྐོར་གྱི་གནས་ཚུལ་ཞིབ་ཕྲ་གཏོང་གི་རེད།
བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་འགྲེམས་སྟོན་ཚན་པ་ནས་བཀོད་སྒྲིག་གནང་སྟེ་བོད་གཞུང་དགའ་ལྡན་ཕོ་བྲང་གི་བསྐལ་པའི་བོད་ནང་རྒྱ་ཁྱབ་ཏུ་བེད་སྤྱོད་དུ་གཏོང་བཞིན་པ་གི་བོད་དངུལ། སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་པར་བརྒྱབ་པ་གི་གསེར་དངུལ་ཟངས་གསུམ་གི་ཊམ་ཀ་དང། ཕྱིས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་གི་ལོ་ནས་གསར་དར་གྱི་ཤོག་ལོར་སྣ་ཚོགས་བཅས་བསྡུ་རུབ་གནང་བ་ཁག་སྤྱི་ཟླ་དང་པོ་གི་ཚེས་པ་དྲུག་གི་ཉི་མ་བཞུགས་སྒར་བོད་ཀྱི་འགྲེམས་སྟོན་ཁང་དུ་འགྲེམས་སྟོན་ཞིག་གནང་ཡོད་པ་དེ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་ཡོད་ཅིང། བོད་ཀྱི་འགྲེམས་སྟོན་ཚན་པའི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས། ཊམ་ཀ་དང་ཤོག་དངུལ་དེ་ཚོ་རྒྱ་གར་གི་ནང་གི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་བལ་བོའི་ནང་གི་གཞིས་ཆགས་ཁག། དེ་བཞིན་ཕྱི་རྒྱལ་གྱི་བོད་མི་མང་བོ་ཟིག་གིས་འགྲེམས་སྟོན་ལ་ཕུལ་བཞག་པ་རྣམས་བསྡུ་རུབ་གནང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
ད་ལྟ་ཅིག་ང་ཚོ་འགྲེམས་སྟོན་གསར་སྤེལ་གྱི་ལས་གཞི་སྐབས་སུ་ང་ཚོ་ཅིག་གི་བོད་ད་ལྟ་རྒྱ་གར་ཡོད་པའི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་ཨ་ནི་བལ་ཡུལ་གྱི་གཞིས་ཆགས་ཨ་དེ་འདི་དེ་དེ་བཞིན་ད་ལྟ་ཕྱི་རྒྱལ་ཅིག་གི་ཡུལ་གྲུ་ཁག་མང་བོ་ཅིག་ལ་ང་ཚོ་ཀྱི་ཅིག་ག་ཞུ་དགོས་རེད་ཅ་དངོས་བསྡུ་རུབ་བྱེད་བྱེད་དུས།

ཊམ་དཀར་ལྔ་བཅུ་ཐམ་པ་གི་མག་ནེབ་ཅང་གི་ཤོག་དངུལ་ལྕགས་རྩིབ་ཚོན་ཁྲ་མའི་མདུན་ན་གངས་རིའི་ལྡེབས་སེང་གེ་རྒྱབ་ཏུ་སྟག་སེང་ཁྱུང་འབྲུག་གི་རི་མོས་ཕྱུག་པ་ཆབ་སྲིད་དབུ་བརྙེས་ཀྱི་ལོ་ཆིག་སྟོང་དྲུག་བརྒྱ་བདུན་ཅུ་དོན་བདུན། རབ་བྱུང་བཅུ་དྲུག་པ་གི་ཤོག་དངུལ་འཁོད་པ་དེ་ནི་ལྕགས་ལུག་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་གི་ལོར་འགྲེམ་གཏོང་གནང་བ་བཞིན་འཁོད་པ་བཞིན། དེ་ནས་རིམ་པས་ཤོག་དངུལ་རིགས་འདྲ་མིན་འགྲེམ་སྤེལ་རིམ་པར་གནང་བ་ཁག། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ས་རྒྱ་ནག་གི་བཙན་འཛུལ་འོག་ཡོངས་སུ་མ་ཤོར་གྱི་བར་དུ་བེད་སྤྱོད་དུ་བཏང་སྲོལ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་པེ་དང་བརྙན་པར་ཕྱོགས་སྒྲིག་གནང་མཁན་དོན་གཉིས་ཀ་ཡིན། ཟླ་བ་འདིའི་ཚེས་ལྔ་ཉིན་བོད་རང་སྐྱོང་ལྗོངས་ཟེར་བའི་ཆོས་ལུགས་ལས་རིགས་ཀྱི་འཐུས་མིའི་བཞུགས་མོལ་ཚོགས་འདུ་ཟེར་བ་ཞིག་ལྷ་སར་འཚོགས་ཏེ་མངའ་ཁུལ་དེའི་དམར་ཤོག་དྲུང་ཆེ་ཝང་ཅུན་ཀྲེང་ནས་གཏམ་བཤད་སྐབས་སུ་དུས་རབས་གསར་བའི་དམར་ཤོག་ཚོགས་པའི་བོད་སྐྱོང་སྲིད་ཇུས་དང་ཆོས་ལུགས་ལས་དོན་སྐོར་གྱི་ལས་དོན་ཕྱོགས་ཡོངས་ནས་ལག་བསྟར་དོན་འཁྱོལ་བྱེད་དགོས་ཚུལ་དང། བོད་བརྒྱུད་ནང་བསྟན་དེ་སྤྱི་ཚོགས་རིང་ལུགས་ཀྱི་སྤྱི་ཚོགས་དང་དབྱེ་མཚམས་ཡོང་བར་ཁྲིད་སྟོན་བྱས་ཏེ་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ཟེར་བར་སྐུལ་འདེད་ཧུར་ཐག་གཏོང་དགོས་ཚུལ་བསྐྱར་ཟློས་དང། བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ལ་སྐུལ་འདེད་གཏོང་བ་དེ་ནི་ཀྲུང་གོ་གུང་ཁྲན་ཏང་གི་ལོ་རྒྱུས་ཀྱི་ཉམས་མྱོང་ཕྱོགས་བསྡོམས་བྱས་པ་ལས་ཐོབ་པའི་བསྡོམས་ཚིག་གལ་ཆེན་ཡིན་ཚུལ་བརྗོད་ཡོད་པ་རེད། དེའི་ཐད་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་སི་པན་དུ་གནས་བཞུགས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས། རྒྱ་ནག་གིས་ཆོས་ལུགས་ཐད་ཀྱི་ཚོགས་འདུ་དང་བོད་དོན་བཞུགས་མོལ་ཚོགས་འདུ་ཟེར་བ་གང་ཡིན་རུང་མདོར་བསྡུས་ན། རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིན་གྱིས་བོད་ཐོག་སྲིད་ཇུས་འཛིན་པ་ཡང་དག་ཡིན་ཚུལ་དང་བོད་ཀྱི་ཆོས་ལུགས་མི་སྣ་ཐེ་བའི་བོད་མི་ཚང་མས་རྒྱ་ནག་དམར་ཤོག་གི་བཀའ་བརྩི་དང་ལེན་དང་བཀའ་དྲིན་བསམ་ཤེས་བྱེད་དགོས་ཚུལ་བརྗོད་ཀྱི་ཡོད་པ་རེད་ཟེར།

དེ་བཞིན་སངས་རྒྱས་སྐྱབས་ལགས་ནས་མུ་མཐུད་དུ་རྒྱ་ནག་གིས་ཆོས་ལུགས་ཀྲུང་གོ་ཅན་དུ་བསྒྱུར་བ་ཟེར་བའི་སྲིད་ཇུས་དེ་ལག་ལེན་དང་བོད་ཀྱི་དགོན་སྡེ་ཁག་ལ་སྔོན་ལས་ལྷག་པའི་དམ་བསྒྲགས་དོ་དམ་དང་རྒྱ་ནག་གི་ཅི་བཤད་བཀའ་བཞིན་སྒྲུབ་ཆེད་ཚོགས་འདུ་དེ་འཚོགས་པའི་དམིགས་ཡུལ་གཙོ་བོ་ཡིན་པ་འགྲེལ་བརྗོད་གནང་གི་འདུག་རྒྱལ་མཚམས་མེད་པའི་གསར་འགོད་པའི་མཐུན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་གི་གསར་འགོད་རང་དབང་གནས་སྟངས་ཀྱི་ཐད་ལོ་འཁོར་སྙན་ཐོ་བཏོན་པའི་ནང་དུ

ཡང་ན་དེ་མོ་ཟིག་གི་སྟངས་འཛིན་གྱི་འོག་ནས་སྒྲུབ་དཀོན་མི་གཅིག་གི་ཚང་མ་ཡིན་གྱི་ན་དཀའ་ངལ་མི་ཉུང་བ་ཟིག་ག་འཕྲད་དགོས་ནི་རེད། ད་དཔེ་ཟིག་འཇོག་རྒྱུ་ན་མགོ་འཛིན་པ་ཟིག་གི་བཅར་འདྲི་ཟིག་ཡེད་རྒྱུ་ན་ར། སྤྱི་ཚོགས་ལ་ཁ་ནས་རང་གི་ཞབས་འདེགས་ཡེད་བསྡད་དང་མི་སྣ་གང་རུང་ཟིག་ར་སྡེ་ཁག་གང་རུང་ཟིག་ག་བཅར་འདྲི་ཆོག་ནི་མ་རེད། ད་སྤྱི་ཚོགས་ལ་ཁ་ཕན་ཐོགས་གོ་ཁ་འདོར་གཅིག་གི་དུང་བུག་སློབ་གསོ་མི་སྣ་ཙ་ཡ་ཡང་ན་སྒེར་གྱི་སློབ་གྲྭ་ཟིག་ཡིན་ན་འདྲ་དེ་མོ་དེ་ར་བཅར་འདྲི་བ་གི་གོང་ནས་ཆོག་མཆན་མེད་སྟངས་ན་རྩ་ཉིན་ནས་དུ་བཅར་འདྲི་ཡེད་མི་ཆོག་ནི་དེ་མོ་ཟིག་རེད།

དེ་ལྟ་ན་རང་གི་སེམས་པ་གཤིས་སྤྱོད་གི་དུག་ལྟ་བུ་གསར་འགྱུར་དང་དངོས་གནས་དྲང་ནས་གཤིས་ཀྱི་བཤད་ན་མི་འདོད་ལ་དང་དངོས་གནས་དྲང་ནས་ད་འདི་ལྟ་ཅིག་བཤད་ན་མི་འདོད་གི་འདོད་ལས་རང་གི་ར་སྡུག་ཐུག་རྒྱུ་གི་ཡིན་ན་ར་ད་ཡིན་གཅིག་མི་གཉིས་དུ་ཅི་ཟིག་ཤོད་ཟིག་བཟང་དུ་དགའ་སྣང་གི་སྒོ་ནས་ཤོད་ཚེ་ད་ངི་ཆོ་དེ་ར་སྡུག་ཐུག་དེ་མར་སོང་བཤད་ན་ད་ད་དགའ་སྣང་གི་དངོས་གནས་དེ་བཤད་ཀྱང་ཡོད་དཀའ་མོ་ཟིག་རེད་དེ་ལྟ་ན་མ་ཡོང་ད་ནང་ཡང་ཆོ་འདི་དགའ་སྣང་གི་དངོས་གནས་བཤད་མེད་གི་ཟིག་ད་ད་ད་ཆོག་ཅིག་ཆབ་སྲིད་གི་ལངས་ཕྱོགས་བརྟན་པོ་མ་རེད་ཟིག།

དེ་སྔ་ཕྱི་ཕྱོགས་སུ་འབྲེལ་བ་བྱས་མྱོང་མཁན་འགའ་རེ་ལ་འབོད་འགུག་དང་དྲི་རྩད་སོགས་བྱས་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། ཏི་མོ་ཧྥི་ཤར་ཚན་རྩལ་ཁང་གིས་རིགས་རྫས་བསྡུ་ལེན་གྱི་ཡོ་ཆས་རྒྱ་ནག་ལ་འཚོང་རྒྱུར་མཚམས་འཇོག་བྱས་པར་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བསྔགས་བརྗོད་གནང་འདུག།

བཟོ་ལས་རིག་རྩལ་པ་བཀོལ་སྤྱོད་བྱེད་གི་ཡོད་པར་སོ་ལྟ་དང་དྲག་གནོན་དམར་ཤོག་ཚོགས་པར་མོས་མཐུན་མི་བྱེད་མཁན་ཚོར་དམིགས་འབེན་དུ་འཛིན་གི་ཡོད་མེད་ཐད་ཏི་མོ་ཧྥི་ཤར་ཚན་རྩལ་ཁང་གིས་ཡོ་ཆས་འདི་དག་རྒྱ་ནག་ལ་ཚོང་སྒྱུར་བྱེད་རྒྱུ་མཚམས་འཇོག་བྱས་པར་བསྔགས་བརྗོད་བྱས་འདུག་ཚོང་འབྲེལ་སྡེ་ཁག་གཞན་དག་ཚོས་ཀྱང་གཅིག་མཚུངས་བྱ་དགོས་ཀྱི་རེད་ཅེས་གསུངས་ནས་ཨ་རིའི་ཁེ་གཉེར་ལས་ཁང་ཁག་གིས་རྒྱ་ནག་དམར་ཤོག་ཚོགས་པར་རང་གི་མི་མང་ལ་དྲག་གནོན་བྱ་རྒྱུར་རོགས་སྐྱོར་བྱེད་མི་རུང་ཞེས་གསུངས་འདུག། གཞན་ཡང་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་འཐབ་ཇུས་ལས་དོན་ཚོགས་ཆུང་གིས་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ལ་ཨ་རིའི་ཏི་མོ་ཧྥི་ཤར་ཚན་རྩལ་ཁང་གིས་བོད་ནང་རིགས་རྫས DNA རྟོག་ཞིབ་ཡོ་ཆས་ཚོང་སྒྱུར་བྱེད་རྒྱུ་མིན་པའི་ཐག་གཅོད་བྱུང་བ་དེ་བཟང་ཕྱོགས་ཀྱི་འགྱུར་བ་རེད། རིམ་པས་རིགས་རྫས་རྟོག་ཞིབ་ཡོ་ཆས་དེ་རྒྱ་ནག་སྤྱི་ཡོངས་ལ་ཚོང་སྒྱུར་མཚམས་འཇོག་ཡོང་ཐུབ་གལ་ཆེན་པོ་ཡིན་པ་ཡིག་ཐོག་ནས་བཀའ་ལན་གནང་བྱུང།

བོད་ནང་སློབ་ཕྲུག་མང་པོ་གཏན་འཇགས་སློབ་གྲྭའི་ནང་གཏན་སྡོད་བྱེད་དགོས་པའི་གནས་སྟངས་འོག་སློབ་ཕྲུག་ཕལ་ཆེ་བའི་སློབ་སྦྱོང་ལ་དོ་སྣང་བྱེད་ཕྱོགས་དང་སྦྱངས་འབྲས་བཅས་པ་དེ་སྔོན་དང་མི་འདྲ་བར་ཉིན་རེ་བཞིན་ཇེ་སྡུག་ཏུ་འགྲོ་བཞིན་ཡོད་པ་དང་སློབ་ཕྲུག་ཚོ་གཏན་འཇགས་སློབ་གྲྭར་ཉིན་ལྔ་བསྡད་པའི་རིང་ཕ་མ་ཚོས་འགན་འཁྲི་གང་ཡང་མེད་པ་ལྟར་ཕྱི་ལ་འཁྱམ་འཁྱམ་དུ་འགྲོ་བའམ་སྤྲོ་སྐྱིད་སོགས་ལ་རོལ་ནས་ཕ་མ་དང་བུ་ཕྲུག་བར་གྱི་འབྲེལ་ཐག་དེ་ཡང་རྒྱང་རིང་དུ་འགྲོ་བཞིན་པའི་ཁར།

གཏན་འཇགས་སློབ་གྲྭའི་ནང་གཏན་སྡོད་བྱེད་བཅུག་ཡོད་པ་རྒྱལ་སྤྱིའི་བོད་དོན་ལས་འགུལ་བསྟི་གནས་ཁང་གི་སྙན་ཐོའི་ནང་གསལ་ཡོད་ཅིང། དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་རྟོག་ཞིབ་སྐུ་ཚབ་ཁག་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང། ཕལ་ཆེར་བོད་རིགས་བྱིས་པ་ས་ཡ་གཅིག་ཙམ་རང་ཉིད་ཀྱི་ཕ་མ་དང་ཁ་བྲལ་ཏེ་བཙན་ཤེད་ཀྱིས་རྒྱ་ནག་གཞུང་གི་གཏན་འཇགས་སློབ་གྲྭར་འགྲོ་དགོས་བཟོས་པ་འདི་ནི། བོད་ཀྱི་ཐུན་མོང་མ་ཡིན་པའི་ངོ་བོ་རྩ་མེད་བཟོ་ཉེན་ཡོད་པ་ཐུགས་ཚོར་ཡོད་པ་བཀོད་འདུག། རྒྱ་ནག་གཞུང་གིས་བོད་ནང་གཉེར་བའི་གཏན་འཇགས་སློབ་གྲྭ་ཁག་ནང་བོད་ཀྱི་སྐད་ཡིག་སློབ་ཚན་ཙམ་ལས་དེ་མིན་ཚན་རྩིས་ལ་སོགས་པའི་སློབ་ཚན་ཚང་མ་རྒྱ་སྐད་ཐོག་སློབ་ཁྲིད་བྱེད་ཀྱི་ཡོད་ཅིང། བོད་མི་སྤྱི་དམངས་ཁྲོད་བོད་ཀྱི་ལོ་རྒྱུས་དང་ཆོས་ལུགས་ངོ་སྤྲོད་ཀྱི་སློབ་གསོ་མི་སྤྲོད་པ་མ་ཟད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་བོད་མི་ཚོར་ལྟ་སྣང་སྡུག་པོ་བསྐྲུན་པའི་སློབ་གསོ་མུ་མཐུད་སྤེལ་བཞིན་པ་དཔེར་ན། སློབ་གྲྭ་དང་གཞུང་གི་ལས་ཁུངས། དེ་བཞིན་དགོན་སྡེ་ཁག་ནང་རྒྱ་ནག་དམར་ཤོག་ཚོགས་པར་མཐའ་གཅིག་ཏུ་དགའ་ཞེན་ཡོད་པ་དང་ཁ་བྲལ་རིང་ལུགས་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པའི་ཁས་ལེན་གྱི་ཡིག་ཆར་ས་རྟགས་རྒྱག་འཇུག་བཞིན་པའི་གནས་ཚུལ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་ཡོད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་བོད་ཀྱི་སྲིད་བྱུས་གསར་པ་ཁྱབ་བསྒྲགས་བྱས་པའི་བོད་ཀྱི་ལས་དོན་ཐད་ཀྱི་བཞུགས་མོལ་ཚོགས་འདུ་ཐེངས་བདུན་པ་འཚོགས་པའི་ཉིན་གཅིག་གི་རྗེས་ཏེ། ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་བརྒྱད་པའི་ཚེས་སུམ་ཅུ་ཉིན་བོད་ནང་སྐད་ཡིག་གི་སློབ་གསོའི་ལམ་ལུགས་ལ་མངོན་གསལ་དོད་པོའི་འགྱུར་ལྡོག་གཏོང་བའི་སྲིད་བྱུས་ལག་བསྟར་བྱས་ཡོད་པ་བོད་རྒྱའི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ངོས་འཛིན་གནང་གི་འདུག།
ཀྲུང་ཧྭ་མི་རིགས་ཀྱི་ལྟ་བ་དང་ཀྲུང་ཧྭ་མི་རིགས་ཀྱི་རིག་གཞུང་ཀྲུང་ཧྭ་མི་རིགས་ཀྱི་འདུ་ཤེས་ཟེར་བ་དེ་ཡོད་དུས་ཡོད་ལ་ཚོགས་འདུ་གྲོལ་བ་དང་མཉམ་དུ་སྐད་དང་ཡི་གེ་དང་རིག་གཞུང་ག་རེ་གྲངས་ཉུང་མི་རིགས་ཀྱི་སྲིད་བྱུས་དེ་དེ་ནས་འགོ་བཟུང་ནས་ལག་བསྟར་བྱས་འགྲོ་ཡི་ཡོད་དེ་སེམས་འདྲ་བོ་ཞིག་རེད་ལ།
ཞི་ཅིན་ཕིང་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་བོད་ནང་ལྟ་སྐོར་ལ་འབྱོར་ནས་རྒྱ་ནག་གཅིག་གྱུར་བཟོ་བའི་རྨི་ལམ་ཐད་ཤུགས་སྣོན་རྒྱག་དགོས་པའི་སྐུལ་འདེད་བཏང་ཡོད་པ་མ་ཟད། བོད་ནང་གི་སློབ་གྲྭ་ཁག་ཏུ་མི་རིགས་ཚང་མ་གཅིག་གྱུར་མཉམ་བསྲེས་ཐོག་ནས་ཉིས་སྟོང་སུམ་ཅུ་སོ་ལྔ་ཚུན་ཆད་བོད་དང་ཤིང་ཅང་ཐེ་བའི་རྒྱ་ནག་དམར་ཤོག་གི་དབང་འཛིན་འོག་ཚུད་པའི་རྒྱ་ནག་ཁྱོན་ཡོངས་སུ་རྒྱ་སྐད་བེད་སྤྱོད་བརྒྱ་ཆ་བརྒྱ་བཟོ་ཐུབ་རྒྱུའི་དམིགས་ཚད་བཟུང་རྒྱུའི་གཏམ་བཤད་རིམ་པ་སྤེལ་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་བེད་སྤྱོད་ཉུང་འཕྲི་བྱེད་སྟངས་ལ་བལྟས་ན། བོད་ཀྱི་སྐད་ཡིག་བེད་སྤྱོད་བྱ་རྒྱུ་རྩ་མེད་བཟོ་བ་དང་བོད་མིའི་ངོ་བོ་ཁྱད་པར་བ་ཞིག་ཡོད་པ་འདི་ནག་གསུབ་གཏོང་རྒྱུའི་རྒྱ་ནག་གཞུང་གི་ཕུགས་འདུན་གྱི་དམིགས་ཡུལ་གསལ་བའི་རྟགས་མཚན་ཆེན་པོ་ཞིག་ཡིན་པ་མཐོང་གི་འདུག་ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། སོ་ཧྥི་རི་ཅརྡ་སན་ལགས་ནི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་སྤྱི་དང་ལྷག་པར་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཐོག་ཞིབ་འཇུག་གི་སྙན་ཐོ་མང་པོ་སྤེལ་མྱོང་མཁན་ཞིག་ཡིན་པ་རེད། རྒྱ་ནག་གཞུང་གི་རྩ་ཁྲིམས་དང་ས་གནས་མི་རིགས་རང་སྐྱོང་གི་བཅའ་ཁྲིམས་ནང། མི་རིགས་ས་གནས་ཁག་ཏུ་སློབ་གསོ་སྤེལ་བར་མི་རིགས་རང་གི་སྐད་ཡིག་ནང་སློབ་ཁྲིད་དགོས་པ་བཀོད་ཡོད་ཀྱང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་རྒྱ་ནག་གཞུང་འབྲེལ་ངོས་ནས་སློབ་གསོ་འདྲ་མཉམ་ཞེས་པའི་འོག་རྒྱ་སྒྱུར་སློབ་གསོའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད་ལ། ཉེ་ལམ་རྒྱ་ནག་གཞུང་གིས་བོད་དཀར་མཛེས་ཁུལ་དུ་བོད་ཡིག་སློབ་འབྲིང་དང་ཉག་ཆུ་རྫོང་བོད་ཡིག་སློབ་འབྲིང། དེ་བཞིན་སྡེ་དགེ་རྫོང་བོད་ཡིག་སློབ་འབྲིང་སོགས་སུ་བརྡ་ཐོ་ཞིག་བཏང་བའི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ནས་སློབ་གྲྭ་དེ་དག་གི་ནང་བོད་སྐད་ཡིག་གི་སློབ་ཁྲིད་ཙམ་ལས་དེ་མིན་རྩིས་རིག་དང་དངོས་ཁམས། རྫས་རིག་རིག་པའི་སློབ་ཚན་ཚང་མ་རྒྱ་ཡིག་ཁོ་ནའི་ཐོག་ནས་སློབ་ཁྲིད་དགོས་རྒྱུའི་བཀའ་རྒྱ་བཏང་འདུག་པ་མ་ཟད། སློབ་དེབ་ལ་སོགས་པའི་སློབ་གསོའི་རྒྱུ་ཆ་ཡོངས་རྫོགས་རྒྱ་ཡིག་ཐོག་བསྒྱུར་ཡོད་འདུག།

དེང་སང་བོད་ནང་གི་སློབ་གྲྭ་དང་ལས་ཁུངས་ཁག་གི་སྒོ་བྱང་སྟེང་སྔ་མོ་དང་མི་འདྲ་བར་རྒྱ་ཡིག་སྒང་དུ་བཞག་པ་དང་དེའི་འོག་ཏུ་བོད་ཡིག་ཆུང་ཆུང་ཞིག་བྲིས་པ་འདི་ནི་བོད་ནང་ལ་བོད་མི་རང་ཉིད་ལ་དབང་ཆ་མེད་པ་གསལ་པོར་མངོན་ཐུབ་ཀྱི་ཡོད་པ་བརྗོད་བྱུང། རྒྱ་ནག་གཞུང་གིས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་པ་ཆེན་པོ་མཆོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་ནས་བདུན་ཅུ་དོན་བདུན་བར་ཏེ་ལོ་ངོ་བཅུ་ཕྲག་རིང་བཙོན་འཇུག་ཞུས་རྗེས་མཐར་རྒྱ་ནག་ཁྱོན་ཡོངས་ཀྱི་ནང་མའོ་ཙེ་ཏུང་འདས་གྲོངས་སུ་ཕྱིན་པའི་རྗེས་ཆབ་སྲིད་གུ་ཡངས་ཀྱི་གནས་སྟངས་བྱུང་བའི་སྐབས། རྒྱ་ནག་དང་བོད་ནང་གི་བཙོན་པ་མང་པོ་གློད་བཀྲོལ་བཏང་ཞིང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ཡང་བཙོན་གྲོལ་ཐོབ་པར་མ་ཟད། ཁོང་ལ་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་ཚོགས་གཞོན་གྱི་མཚན་གནས་ཡང་ཕུལ་ཡོད་པ་རེད། ཀུན་གཟིགས་པཎ་ཆེན་རིན་པོ་ཆེས་བོད་ཀྱི་མདོ་དབུས་ཁམས་གསུམ་གྱི་ནང་བོད་ཡིག་དར་སྤེལ་ཐད་མཛད་འཕྲིན་ཧ་ཅང་རླབས་ཆེན་བསྐྱངས་གནང་མཛད་ཅིང་དཔེར་ན་བོད་ལྗོངས་སློབ་གྲྭ་ཆེན་མོ་གསར་འཛུགས་དང་དེ་མིན་བོད་ཀྱི་སྐད་ཡིག་དང་ཆོས་རིག་གཞུང་ཉམས་པ་སླར་གསོ་དང་དར་སྤེལ་བྱེད་སའི་ལྟེ་གནས་ཁང་མང་པོ་གསར་འཛུགས་གནང་ཡོད་པ་རེད། འོན་ཀྱང་པཎ་ཆེན་རིན་པོ་ཆེ་དགོངས་པ་རྫོགས་པའི་རྗེས་དང་ལྷག་པར་དུ་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་དུ་སླེབས་རྗེས། བོད་ཀྱི་སྐད་ཡིག་དང་ཆོས། མི་རིགས་ཀྱི་ངོ་བོ་བཅས་པ་ཉམས་ཆག་གཏོང་རྒྱུའི་སྲིད་བྱུས་མཁྲེགས་པོ་ལག་བསྟར་བྱེད་བཞིན་པའི་རྐྱེན་གྱིས་རྒྱ་ནག་གཞུང་གིས་བོད་ཀྱི་རིག་གཞུང་རྩ་མེད་བཟོ་བའི་སྲིད་བྱུས་བཟུང་བཞིན་ཡོད་པར་གནད་དོན་དབྱེ་ཞིབ་པ་མང་པོས་ངོས་འཛིན་བྱེད་བཞིན་ཡོད་པ་རེད། རྒྱ་ནག་གཞུང་གིས་གནས་ཚུལ་ཕྱིར་བསྒྲགས་བྱས་པའི་ནང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་གཏན་འབེབས་བྱས་པའི་བོད་མདོ་སྨད་རྨ་ལྷོ་ཁུལ་བོད་སྐད་ཡིག་ལག་བསྟར་སྲོལ་ཡིག་ཟེར་བར་འགྱུར་བ་བཏང་སྟེ། དེ་སྔ་སྲོལ་ཡིག་རྙིང་པའི་ནང་དུ་གྲངས་ཉུང་མི་རིགས་ས་ཁུལ་དུ་མི་རིགས་ཀྱི་སྐད་ཡིག་གཙོ་བོར་དགོས་པའི་བརྗོད་དོན་ཁག་མེད་པ་བཟོས་ཏེ། ཁ་སྣོན་དང་འགྱུར་བ་བཏང་བའི་ཚིག་བརྗོད་ཀྱི་ནང། བོད་སྐད་ཡིག་དེ་རྒྱལ་ཁབ་སྤྱི་སྤྱོད་སྐད་ཡིག་མཉམ་དུ་དར་སྤེལ་བྱེད་དགོས་ལུགས་བཀོད་ཡོད་པ་རེད། འདི་ནི་བོད་མི་གནས་ཡུལ་རྒྱ་ནག་ཞིང་ཆེན་ཁག་གི་ནང་གྲངས་ཉུང་མི་རིགས་ཀྱི་སྐད་ཡིག་གཙོ་བཟུང་ཟེར་བ་མེད་པ་བཟོས་ནས་རྒྱ་སྐད་དང་རྒྱ་ཡིག་གཙོ་བཟུང་གིས་བོད་ཀྱི་སྐད་ཡིག་ལ་མཐོང་མེད་པ་བཟོས་པ་ཞིག་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་འདུག།
ཞི་ལྷག་ལ་ཁྱབ་བསྒྲགས་བྱས་ཡ་ད་ལྟ་བོད་ཀྱི་སྐད་དང་ཡི་གེ་གྲངས་ཉུང་མི་རིགས་ཀྱི་སྐད་དང་ཡི་གེ་ཟེར་ཡ་དེ་འདྲ་གི།

ད་སྐད། མི་རིགས་གཞན་པ་སྐད་དང་ཡི་གེ་དེ་རྦད་དེ་རྩ་མེད་བཟོ་རྒྱུ་ཡིན་པ་དེ་གསལ་པོ་རེད་ད། ཀྲུང་ཧྭ་མི་རིགས་ཀྱི་འདུ་ཤེས་རྒྱ་སྐད། རྒྱ་ཡི་རིག་གཞུང། རྒྱ་མི་རིགས་ཀྱི་འདུ་ཤེས། རྒྱལ་ཁབ་གཅིག་གི་འདུ་ཤེས་དེ་དེ་ཚོ་ཚང་མ་ད། མ་ལྡོག་ལྡོག་མ་ལབ་སོང་ན་ཀྲུང་ཧྭ་མི་རིགས་ཟེར་ན་མ་ཟེར་ན་རྒྱ་མི་རིགས་ཟེར་དགོས། གྲངས་ཉུང་མི་རིགས་ཀྱི་ས་ཁུལ་ནང་རྒྱ་ནག་རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་གམ་རྒྱ་ཡིག་གཙོ་བཟུང་གི་སྲིད་བྱུས་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་གཅིག་ཉིན་ནས་བཟུང་ལག་བསྟར་བྱས་འདུག་ཅིང། སྲིད་བྱུས་འདིས་མ་འོངས་ལོ་ངོ་བཅུ་ཕྲག་འགའ་ཤས་ཀྱི་ནང་བོད་ཀྱི་སྐད་ཡིག་གི་ཤེས་རྟོགས་དམན་པའི་བོད་པའི་མི་རབས་ཤིག་རིམ་པས་ཡོང་རྒྱུའི་ཉེན་ཁ་ཆེན་པོ་ཡོད་པ་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་འདུག། པར་ལེན་ཕྱོགས་སྒྲིག་གནང་མཁན་ནོར་སྡེ་སྒྲོལ་མ་ལགས་དང་གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན།
ཐེ་ཝན་གྱི་སྲིད་འཛིན་འོས་འདེམས་ཆེན་པོར་བདུན་ཕྲག་གཅིག་ལས་མེད་པའི་དུས་འདིར། རྒྱ་ནག་གིས་ཨ་རིའི་དམག་དོན་བཟོ་ཚོང་ཁང་ལྔ་ལ་དཔལ་འབྱོར་གྱི་ཉེས་ཆད་གཅོད་རྒྱུ་ཡིན་ཚུལ་གསལ་བསྒྲགས་བྱས་འདུག་ཨ་རིས་ཐེ་ཝན་ལ་གོ་མཚོན་ལག་ཆ་ཚོང་སྒྱུར་བྱས་པའི་ཡ་ལན་དུ་རྒྱ་ནག་གིས་ཨ་རིའི་དམག་དོན་བཟོ་ཚོང་ཁང་ལྔ་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་རྒྱུ་ཡིན་པའི་སྐོར་ཕྱི་ཚེས་བདུན་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་བརྗོད་འདུག་ཨ་མི་རི་ཀས་ཐའེ་ཝན་ལ་གོ་མཚོན་ལག་ཆ་ཚོང་སྒྱུར་བྱས་པ་དེ་ནི་ཨ་རི་དང་རྒྱ་ནག་གཉིས་བར་མི་མཐུན་པའི་རྩོད་རྙོག་ཡོང་གཞིའི་རྒྱུ་རྐྱེན་ཆགས་ཀྱི་ཡོད་ཅིང་རྒྱ་ནག་གིས་ཨ་རིའི་དམག་དོན་ཡོ་ཆས་བཟོ་གྲྭ་ཁག་ལྔ་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་རྒྱུའི་ཐག་གཅོད་འདི་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཐའེ་ཝན་ནང་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་བསྡུ་བྱེད་ལ་ཡོད་པའི་སྐབས་འདིར་འཁེལ་ཡོད་པ་མ་ཟད། རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུ་དེ་ནི་དམག་དང་ཞི་བདེ་གཉིས་ཀྱི་གདམ་ག་ཡིན་ཚུལ་ཀྱང་བཤད་ཀྱི་ཡོད་པ་རེད། ཟླ་བ་སྔོན་མའི་ནང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་ཐའེ་ཝན་གྱིས་རང་ཉིད་ཀྱི་འཐབ་ཇུས་ཐད་ཀྱི་གནས་ཚུལ་ལམ་ལུགས་རྒྱུན་འཛིན་གནང་ཕྱིར་ཨ་རིས་ཨ་སྒོར་ས་ཡ་སུམ་བརྒྱ་གནས་པའི་ཡོ་ཆས་ཚོང་སྒྱུར་བྱེད་རྒྱུའི་ཆོག་མཆན་སྤྲད་ཡོད་པ་རེད། དེ་མིན་རྒྱ་ནག་གིས་ཐའེ་ཝན་གྱི་མཁའ་དབྱིངས་སུ་དབུགས་ལྒང་མང་པོ་བཏང་ནས་ཐའེ་ཝན་གྱི་བདེ་སྲུང་ལ་ཉེན་ཁ་བཟོ་གི་ཡོད་པ་ཐའེ་ཝན་རྒྱལ་སྲུང་ལྷན་ཁང་གིས་བརྗོད་ཡོད་པ་རེད། ད་ལོའི་ཐའེ་ཝན་སྲིད་འཛིན་གྱི་འོས་འདེམས་ཀྱི་འགྲན་རྩོད་ཁྲོད་ཚོགས་པ་གསུམ་གྱི་འོས་མི་ཡོད་པའི་ཁྲོད་དམངས་ཁྲོད་ཀྱི་བསམ་ཚུལ་བསྡུ་རུབ་བྱས་པའི་ནང་ད་ལྟའི་ཆར་ཐའེ་ཝན་དམངས་གཙོའི་ཡར་ཐོན་ཚོགས་པའི་འོས་མི། ལས་ཐོག་སྲིད་འཛིན་གཞོན་པ་ལའེ་ཆིན་ཏུའེ་སྔོན་གྲས་ཀྱི་ཨང་རིམ་དང་པོ་དང་དེ་ནས་ཨང་རིམ་གཉིས་པ་དེ་གོ་མིན་ཏང་ཚོགས་པའི་འོས་མི། ཧུའུ་ཡོ་ཡི་དང་མཐའ་མ་དེ་མི་དམངས་ཚོགས་པའི་འཐུས་མི་ཁའེ་ཝུན་ཀྲི་རེད། གོང་ས་མཆོག་གི་བཀའ་དགོངས་ལམ་སྟོན་ལྟར་བཙུན་མ་དགའ་ཡང་ལྷ་མོ་ལགས་ནས་རྡོ་རྗེ་གདན་དུ་བདག་མེད་ཀྱི་ཁྱི་ལ་ཟས་དང་དེ་བཞིན་རྒྱ་གར་ཡུལ་མི་ཉམ་ཐག་ཁག་ཅིག་ལ་ཞོགས་ཟས་སྦྱིན་པ་གནང་གི་འདུག་གཞུག་ནས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་པདྨ་དངོས་གྲུབ་ལགས་ནས་འདིའི་སྐོར་གྱི་གནས་ཚུལ་ཞིབ་ཕྲ་གཏོང་གི་རེད། དེ་ཡང་མཚོ་པདྨར་གནས་བཞུགས་གནང་མཁན་བཙུན་མ་རང་ལོ་ལྔ་བཅུ་ང་གསུམ་ལ་སོན་པ། དགའ་ཡང་ལྷ་མོ་ལགས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་དང། ནང་ཆོས་ཀྱི་སྙིང་པོ་གཞན་ཕན་བྱང་ཆུབ་ཀྱི་སེམས་ཉམས་ལེན་བྱ་རྒྱུའི་ཁས་ལེན་བྱས་པ་གཞིར་བཟུང་གིས། གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་གྱི་དྲུང་དང་དེའི་གཡས་གཡོན་དུ་གནས་པའི་བདག་མེད་ཀྱི་ཁྱི་ཉིས་བརྒྱ་ཡས་མས་ཤིག་ལ་ཐུན་གཉིས་ཀྱི་ཟས་སྦྱིན་པ་བཏང་གནང་གི་འདུག། དེ་ལ་བསམ་བཏང་བྱས་ནས་ངག་གི་གུང་གསུང་དུ་ཉི་མ་རྟག་པ་ལ་སེམས་པ་བཟང་པོ་གནང་རོགས་ཟེར། ཁོང་གི་སྐུ་རམ་ཡིན་ན་རེད་ཁོང་གི་བསྟན་བཅོས་ཡིན་ན་རེད།

ང་ནི་རང་དབང་མེད་པ་ཅིག་དཔེ་ངུས་བྱས་ནས་དེ་ངའི་མི་ཚེ་ལ་ད་ཕན་ད་ལྟ་བར་དུ་ལ་གང་དྲག་དྲག་ཞིག་ཁོ་ལ་བསམ་བཏང་ནས་ཡོང་ཡིན། ད་ཕར་ཕྱོགས་ལ་ཡིན་ན་སྤྱི་ཁོ་ན་མ་གཏོགས་ངས་བསམ་བློ་མི་བཏང་ཟེར་ནས་ངས་དམ་བཅའ་བཟུང་ཡོད། ཁོང་ནས་རྒྱ་གར་ཡུལ་མི་དྲུག་གླས་ཏེ་ཉིན་གཅིག་གི་གོང་ལ་ཁྱི་ལ་སྤྲོད་རྒྱུའི་ཀྲི་མོག་སིབ་སིབ་གྲ་སྒྲིག་བྱས་ཏེ། ཉིན་རྗེས་མ་དེ་ཞོགས་པ་ཆུ་ཚོད་ལྔ་བ་ཙམ་ཞིག་ལ་ཀྲི་མོག་སིབ་སིབ་ཐོག་འོ་མ་བླུགས་ཏེ་ཁྱི་ལ་སྦྱིན་པ་དང། དེའི་ཕྱི་དྲོ་ཆུ་ཚོད་བརྒྱད་པ་ཡས་མས་ཙམ་ཞིག་ལ་སླར་ཡང་ཁྱི་ལ་དགོང་ཟས་སྤྲོད་ཀྱི་འདུག། ཀྲི་མོག་ནང་ལ་འོ་མ་བླུགས་ནས་ཞོགས་ཀས་རྟག་པར་སྤྲད་ཡོད་རེད། ཆུ་ཚོད་ལྔ་བ་ནས་འགོ་བཙུགས་ཏེ་ད་ནམ་རྒྱུན་ཡིན་ན་ཆུ་ཚོད་སྐྱོར་དང་སེར་ཀ་ལ་ངའི་ལས་ཀ་དེ་ཚར་བ་བྱེད་ཀྱི་ཡོད་བ། དེ་ནས་མཆོད་རྟེན་འགྲོ་དེ་བསམ་དང་སྨོན་ལམ་བཏང། དགེ་བ་དེ་བྱང་ཆུབ་མཆོག་ཏུ་བསྔོ་བ་སྨོན་ལམ་བཏང་སྟེ་བྱ་བ་ག་འདྲ་ཡིན་ན་གཟུངས་བགྱིས་སོགས་ཚང་དགོས་གསུངས་འདུག་གདའ། ཡང་བཙུན་མ་དགའ་ཡང་ལྷ་མོ་ལགས་ནས་ཁྱི་ལ་ཟས་སྦྱིན་གནང་ཡས་དེའི་ཆེད། རྒྱ་གར་ཡུལ་མི་དྲུག་ལ་གླ་ཆ་དང་གཞན་ཡང་ཁྱི་ལ་སྦྱིན་རྒྱུའི་གྲོ་ཞིབ་དང། འོ་མ་སོགས་ཁྱོན་མ་ནས་ཟླ་རེ་ཧིན་སྒོར་སྟོང་ཕྲག་བདུན་ཅུ་རེ་འགྲོ་སོང་འགྲོ་བཞིན་ཡོད་པ་དེའི་ཆེད་ཁོང་ནས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུར་བཅར་མཁན་རྣམས་ལས། ཞལ་འདེབས་བསྡུ་སློང་གནང་བ་ལས་གཞན་དངུལ་གྱི་ཡོང་ཁུངས་མེད་པ་གསུངས་གནང་བྱུང། ཞལ་འདེབས་དེ་དག་ཁྱི་འདི་ཚོ་གི་མིང་ཐོག་ལ་ཆེད་རྡོ་རྗེ་གདན་གྱི་དུད་འགྲོ་བདག་མེད་ལ་རྒྱབ་སྐྱོར་གནང་རོགས་ཟེར་ནས་དེ་ནང་བྱུང་འདི་ནང་ལ་བྲིས་ཡོད་རེད།

ཕ་མ་གཉིས་ཀྱི་བཀའ་དྲིན་ལ་བརྟེན་ནས་ཕ་ཡུལ་ནས་ལྷ་ས་བར། བརྐྱངས་ཕྱག་བཙལ་ཏེ་ཕེབས་པའི་རྗེས་སུ་ཐེངས་གཅིག་མཚན་མོ་གཉིད་ལམ་གྱི་ནང། ཁོང་ནས་གོང་ས་མཆོག་མཇལ་བའི་རྨི་ལམ་རྨིས་པའི་རྗེས་སུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར་ཁོང་རྒྱ་གར་ནང་གོང་ས་མཆོག་མཇལ་ཁའི་ཆེད་དུ་ཕེབས་ཡོད་ཅིང། ལོ་དེར་ཁོང་ལ་གོང་ས་མཆོག་མཇལ་ཁའི་སྐལ་བཟང་གོ་སྐབས་ཐོབ་པ་མ་ཟད། དེའི་རྗེས་སུའང་ཁོང་ལ་གོང་ས་མཆོག་གི་མཇལ་ཁ་དང་གསུང་ཆོས་ཞུ་རྒྱུ་སོགས་ཀྱི་གོ་སྐབས་སྔ་རྗེས་དུ་མར་ཐོབ་སྟེ། ཁོང་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་གནང་གི་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་རྒྱང་སྲིང་ཞུས་ཟིན་པ་ཡིན། ཁྱེད་ཚོས་ང་ཚོའི་ལས་རིམ་ཁག་ལ་གཟིགས་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།